ཨུ་རུ་སུས་གཞེས་ནིང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་ཡུ་ཀེ་རེན་གྱི་ཐོག་ལ་དམག་འཁྲུག་བརྒྱབ་པ་དེ། སུའེ་ཏེན་གྱིས་གྲོགས་མེད་གཅིག་པུར་མུ་མཐུད་དེ་བསྡད་པ་ཡིན་ན་རང་ཉིད་ཀྱི་རྒྱལ་ཡོངས་སྲུང་སྐྱོབ་ལ་ཉེན་ཁ་བཟོ་གཞི་ཞིག་ཆགས་ཀྱི་ཡོད་པ་མཐོང་སྟེ་ཡུལ་ལུང་དེ་བཞིན་འདི་ལོ་བྱང་མཚོ་ཨེཏ་ལན་ཏིག་དམག་དོན་མཐུན་ཕྱོགས་ཀྱི་ནང་ལ་འཛུལ་ཞུགས་བྱེད་ཀྱི་ཡོད་པ་དང། ཡུལ་དེའི་སྲིད་ཇུས་གསར་པ་འདིས་ཡུལ་དེས་མི་ལོ་བརྒྱ་ཕྲག་གཉིས་ལྷག་ཙམ་གྱི་རིང་ལ་ཕྱོགས་སྒྲིལ་སྤངས་ཏེ་བར་གནས་སུ་སྡོད་པའི་སྲིད་ཇུས་དེ་རྒྱབ་སྐྱུར་བྱེད་ཀྱི་ཡོད་པ་མཚོན་གྱི་ཡོད་པ་དང། སུའེ་ཏེན་བྱང་མཚོ་ཨེཏ་ལན་ཏིག་དམག་དོན་མཐུན་ཕྱོགས་ཀྱི་ནང་ལ་འཛུལ་ཞུགས་བྱ་རྒྱུར་དང་ཐོག་ཧང་གྷེ་རི་དང་ཏར་ཀི་གཉིས་ཀྱིས་ངོ་རྒོལ་བྱས་ཡོད་རུང་ཡིན་ན་ཡང་ཕྱིས་སུ་ཡུལ་ཁག་དེ་གཉིས་ཀྱིས་རང་ཉིད་ཀྱི་ལངས་ཕྱོགས་སྲིད་བྱུས་ལ་འགྱུར་བ་བཏང་པའི་རྗེས་ཧང་གྷེ་རི་ཡི་རྒྱལ་ཡོངས་གྲོས་ཚོགས་ཀྱིས་ཉེ་དུས་བདུན་ཕྲག་སྔོན་མའི་གཟའ་ཟླ་བའི་ཉིན། སུའེ་ཏེན་བྱང་མཚོ་ཨེཏ་ལན་ཏིག་དམག་དོན་མཐུན་ཕྱོགས་ཀྱི་ནང་ལ་འཇུག་རྒྱུར་མོས་མཐུན་རྒྱབ་སྐྱོར་བྱས་ཡོད་པས་སུའེ་ཏེན་འདི་ལོ་དམག་དོན་མཐུན་ཕྱོགས་དེའི་ཚོགས་མིའི་རྒྱལ་ཁབ་ཆགས་ཀྱི་ཡོད་འདུག། སུའི་ཏྲེན་ལོ་བརྒྱ་ཕྲག་གཉིས་ལྷག་ཙམ་གྱི་རིང་ལ་བར་གནས་ཀྱི་རྒྱལ་ཁབ་ཞིག་ཚུལ་དུ་བསྡད་པའི་རྗེས་ལ་བར་ལམ་དམག་འཐབ་བྱ་རྒྱུར་གྲ་སྒྲིག་ཡོད་པའི་སྒྲིག་འཛུགས་བྱང་མཚོ་ཨེཏ་ལན་ཏིག་དམག་དོན་མཐུན་ཕྱོགས་ཀྱི་ནང་ལ་འཛུལ་ཞུགས་བྱ་རྒྱུའི་ཐག་གཅོད་བྱས་པ་དེ་ནི་ཡུལ་དེའི་ལོ་རྒྱུས་ཀྱི་དོན་སྙིང་དང་ལྡན་པའི་ཐག་གཅོད་བྱས་པ་ཞིག་ཡིན་པ་དང། ཧང་གྷེ་རི་ཡི་རྒྱལ་ཡོངས་གྲོས་ཚོགས་ཀྱིས་སུའི་ཏྲེན་བྱང་མཚོ་ཨེཏ་ལན་ཏིག་དམག་དོན་མཐུན་ཕྱོགས་ཀྱི་ཚོགས་མི་བཟོ་རྒྱུར་གཟའ་ཟླ་བའི་ཉིན་མོས་མཐུན་རྒྱབ་སྐྱོར་བྱས་པ་དེར། སུའི་ཏྲེན་གྱི་སྲིད་བློན་སྐུ་ཞབས་ཨོལ་ཧྥ Kristersson མཆོག་གིས་ང་ཚོ་སུའི་ཏྲེན་གྱིས་ད་རེས་གོམ་པ་མདུན་སྤོས་ཆེན་པོ་ཞིག་བརྒྱབ་པ་རེད་ཅེས་གསུངས་ཏེ་དགའ་བསུ་ཞུས་གནང་བཞག་སུའི་ཏྲེན་གྱི་ཁྱིམ་མཚེས་ཧྥིན་ལན་ནང་བཞིན་སུའི་ཏྲེན་གྱིས་ཀྱང་བྱང་མཚོ་ཨེཏ་ལན་ཏིག་དམག་དོན་མཐུན་ཕྱོགས་ཀྱི་ཚོགས་མི་བྱ་རྒྱུར་ཡུན་རིང་ཞིག་ནས་མོས་མཐུན་བྱས་མེད་པ་དེ་ལྟར་ཡང། ཨུ་རུ་སུས་གཞེས་ནིང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་སྤྱི་ཟླ་གཉིས་པའི་ནང་ལ་ཡུ་ཀེ་རེན་ནང་ལ་བཙན་འཛུལ་བྱས་པ་དེས་སུའི་ཏྲེན་གྱིས་ཕྱོགས་སྒྲིལ་སྤངས་ཏེ་བར་གནས་སུ་སྡོད་པའི་ལངས་ཕྱོགས་སྲིད་ཇུས་ལ་ལམ་སང་འགྱུར་བ་ཆེན་པོ་ཞིག་གཏང་དགོས་ཀྱི་ཡོད་པ་མཐོང་ཡོད་པ་དང། ཡུཀ་རེན་གྱི་དམག་འཁྲུག་གི་ནང་ལ་ཉེ་ལམ་ཨུ་རུ་སུས་ཡུཀ་རེན་གྱི་གྲོང་ཁྱེར Avdiivka སོགས་ས་གནས་ཁག་ཅིག་བཙན་བཟུང་བྱས་ཏེ་དམག་འཁྲུག་གི་ནང་ལ་ཡུལ་དེར་རྒྱལ་ཁ་ཐོབ་ཀྱི་ཡོད་པར་མངོན་ཡོད་པ་དེས་ཡུ་རོབ་ཁྱོན་ཡོངས་ཀྱི་ནང་ལ་ཨུ་རུ་སུའི་བཙན་རྒྱལ་ལམ་ལུགས་ལ་འཇིགས་སྣང་བྱེད་པ་ཤུགས་ཆེ་རུ་ཕྱིན་ཡོད་འདུག། རང་ལོ་ཉི་ཤུ་རྩ་བཞི་ཡིན་པ་སུའི་ཏྲེན་གྱི་གནམ་གྲུའི་ཁ་ལོ་བ་སྐུ་ཞབས་ཇེ་ཀོབ་ཧྥེ་ཌི་རིག་སོན་གྱིས་ང་ཚོའི་གཞུང་གིས་ང་ཚོའི་ལུང་པ་དེ་བྱང་མཚོ་ཨེཏ་ལན་ཏིག་དམག་དོན་མཐུན་ཕྱོགས་ཀྱི་ཚོགས་མིའི་ཁོངས་སུ་འཛུལ་རྒྱུའི་ཐག་གཅོད་བྱས་པ་དེ་ནི་ཐག་གཅོད་ཡང་དག་པ་ཞིག་རེད། ངའི་བསམ་པར་དུས་རབས་གསར་བ་འདིའི་ནང་ལ་ང་ཚོ་ལོགས་སུ་རང་དབང་དང་བར་གནས་སུ་བསྡད་པ་ལས་དམག་དོན་མཐུན་ཕྱོགས་ཀྱི་ཚོགས་མི་བྱ་རྒྱུ་དེ་གལ་འགངས་ཆེན་པོར་མཐོང་གི་འདུག་ཅེས་གསུངས། སུའི་ཏན་གྱི་གཙུག་ལག་སློབ་གཉེར་ཁང། Gothenburg། གི་ཆབ་སྲིད་ཀྱི་ཞིབ་འཇུག་པ Henrik Oscarsson གྱིས་ཨུ་རུ་སུས་ཡུ་ཀེ་རེན་གྱི་ཐོག་ལ་བརྒྱབ་པའི་དམག་འཁྲུག་དེས་སུའི་ཏན་གྱི་མི་དམངས་ཚོར་བརྡབ་སྤྲུག་ཆེན་པོ་ཞིག་བཏང་སོང། དེ་སྔོན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་གི་ལོར་སུའི་ཏན་བྱང་མཚོ་ཨེཏ་ལན་ཏིག་དམག་དོན་མཐུན་ཕྱོགས་ཀྱི་ནང་ལ་འཛུལ་རྒྱུར་རྒྱབ་སྐྱོར་བྱེད་མཁན་མི་དམངས་བརྒྱ་ཆ་སུམ་ཅུ་སོ་ལྔ་ལས་མེད་སར། ཨུ་རུ་སུས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་ཡུཀ་རེན་གྱི་ཐོག་ལ་དམག་འཁྲུག་བརྒྱབ་པའི་རྗེས་ལ་སུའི་ཌེན་བྱང་མཚོ་ཨེཊ་ལན་ཊིག་དམག་དོན་མཐུན་ཕྱོགས་ཀྱི་ནང་ལ་འཛུལ་རྒྱུར་རྒྱབ་སྐྱོར་བྱེད་མཁན་མི་མང་གི་བརྒྱ་ཆ་དེ་དྲུག་ཅུ་རེ་བཞིར་འཕར་སོང། སུའི་ཌེན་གྱི་མི་མང་གི་ཆབ་སྲིད་ཀྱི་ལྟ་ཚུལ་ལ་འགྱུར་བ་མགྱོགས་པོ་དང་ཆེན་པོ་དེ་འདྲ་ཕྱིན་པ་ཐོག་མ་ཡིན་པ་དང་དེང་སང་ཨུ་རུ་སུ་དང་ནུབ་ཕྱོགས་ཡུལ་ཁག་ཚོའི་དབར་གྱི་འཐེན་འཁྱེར་དེ་ཇེ་ཆེར་འགྲོ་གི་ཡོད་པ་དེས་སུའི་ཌེན་གྱི་མི་མང་ཚོར་བློ་འཚབ་ཡོང་གཞི་གསར་པ་ཞིག་ཆགས་ཀྱི་འདུག་ཅེས་གསུངས་ཤག་གོང་ཞུས་ཀྱི་གནས་ཚུལ་འདི་སྙན་སྒྲོན་ཞུ་མཁན་ཕུན་ཚོགས་ཚེ་རིང་ཡིན།